རྒྱ་གར་ལྷོ་ཕྱོགས་སེ་ར་སྨད་ཀྱི་ཁོངས་སུ་གཏོགས་པའི་དགེ་འདུན་པ་ཚོ་ལ་སྨན་བཅོས་ལྟ་སྐྱོང་གང་ལེགས་གཏོང་ཆེད་དུ། དམིགས་བསལ་དགོན་པའི་གྱི་ངོས་ནས་ད་ལས་འཆར་ཞིག་འགོ་འཛུགས་བྱས་ཡོད། དེ་ཡང་དགེ་འདུན་པ་གང་རུང་ལ་སྨན་བཅོས་རིན་པ་རྒྱ་གར་སྒོར་མོ་འབུམ་ལྔ་མན་ཆད་དགོན་པ་རང་གི་གཏོང་རྒྱུ་གི་ཐབས་ཤེས་ཤིག་གནང་དགོས་ཡོད་པ་རེད། གཙོ་བོ་དེ་ཡི་ཆེད་དུ་སོན་རྩ་མ་དངུལ་བསྡུ་རུབ་བྱེད་ཀྱི་ཡོད་སྟབས། ད་ལན་གནས་བརྟན་རིན་པོ་ཆེ། ཨ་རིའི་ནང་ཟླ་བ་གཉིས་ལྷག་ཙམ་གྱི་རིང་སྐོར་བསྐྱོད་ཀྱིས་གསུང་ཆོས་གནང་བ་སོང་བྱུང་འདུག་གསུང་ཆོས་ཀྱི་སྐབས་སུ་དད་ལྡན་ཆོས་ཞུ་བ་ལ་རིན་མེད་ཡིན་པ་མ་ཟད་ཤ་མེད་ཞལ་ལག་ཀྱང་འབུལ་གྱི་འདུག་འོན་ཀྱང་དགེ་བའི་ལས་སུ་འགྲོ་ཕྱིར་དད་ལྡན་པ་ཚོས་ཞལ་འདེབས་འབུལ་མཁན་གང་འཚམ་ཡང་ཡོད་པ་རེད་འདུག་རིན་པོ་ཆེ་ཁོང་གི་ད་ལན་ཕྱོགས་ཡོངས་ཀྱིས་ཡག་པོ་བྱུང་སོང་ལ་ཁོང་གི་སློབ་མ་ཚོའི་རོགས་རམ་གང་ལེགས་བྱུང་འདུག་ངས་གནས་བརྟན་རིན་པོ་ཆེ་མཆོག་དང་གོ་སྐབས་དེ་ཟིན་ནས་ཁོང་གི་ཨ་རིའི་ནང་གི་སྐོར་བསྐྱོད་དང་འབྲེལ་བའི་སྐོར་ལ་བཅར་འདྲི་དེ་ཞུས་པ་ཡིན། རིན་པོ་ཆེ་ད་ལན་སྐོར་བསྐྱོད་དེ་གི་དམིགས་ཡུལ་གཙོ་བོ་འདྲ་བོ་ཅིག་ག་འདྲ་རེད། དེ Virginia ནང་ལོགས་ལ་ནི་མཛད་འཆར་གཞན་ག་རེ་ག་རེ་འདྲ་བོ་ཞིག་ཡོད་པ་ཡིན་ན། ད་ད་རེས་ང་ཟླ་བ་གཉིས་ཀྱི་རིང་ལ་དམིགས་ཡུལ་གཙོ་བོ་འདྲ་བོ་དེའང་ད།

ཡང་མང་ཆེ་བ་ཅིག་ཝིཏ་ནམ་མི་གི་དད་ལྡན་པ་དེ་འདྲ་རེད་འདུག་ད་ཝིཏ་ནམ་མི་དེ་ཚོ་གི་ང་ཚོ་ནམ་རྒྱུན་འདི་ཕར་ལྟ་ཡུལ་ལྟ་ཡ་ལ་ཅིག་བོད་པའི་གི་ནང་ཆོས་དང་ད་བོད་པའི་གི་ད་ཁོ་རང་ཚོ་ལ་ད་ལྟ་ཅིག་རྒན་ལགས་ཚང་མ་ཁོ་ཚོ་གི་ཡིན་པ་ཅིག་དང་ཨ་ནི་ཁོ་རང་ཚོ་ཧང་སང་ཧང་སང་ཡ་གི་དད་པ་ཤུགས་ཆེན་པོ་ཞེ་པོ་ཅིག་འདུག་ཨ་ནི་ད་ལྟ་ཉེ་ཆར་རང་རྒྱ་གར་གི་གོ་ལའི་གི་ད་ལྟ་དེ་ནང་པའི་ལྷན་ཚོགས་ཟེར་ཡ་དེ་ཚོགས་རེད་སྐབས་དེ་དུས་ད་དེ་རྒྱ་གར་གཞུང་གི་རང་གི་གོ་སྒྲིག་གནང་བཞག་འཇུག་ཅིག་རེད་དེ་ཡོང་དུས་ཡང།

གལ་ཆེན་པོ་ནོ་གིས་ཙིག་སྨྲས་པ་ལྟར་ན་ཆོས་ཟེར་ཡ་དེ་ག་རེ་ཡིན་ནའི་ཆོས་གཅིག་པ་རེད་བསམ་བསམ་གིས་ཡང་ཆོས་ཐོག་ལ་དད་ཤུགས་ཆེན་པོ་བྱོན་ན། ད་ང་ཝིཏ་ནམ་ནང་ལ་ཕྱིན་པའི་བར་ལ་ཝིཏ་ནམ་ཁོ་རང་གཙོ་བོ་དེ་ཐེག་ཆེན་པ་རེད་འདུག་ཐེག་དམན་པ་རེད་མི་འདུག་ད་ཕྱིས་སུ་ཕྱིས་སུ་ཨ་ནི་ཐེག་དམན་དང་ད་ང་ཚོ་ཁ་ས་ཀ་ཤི་རི་ལང་ཀ་དང་ཨ་ནི་ཐའི་ལེན་དང་དེ་འདྲའི་ད་བླ་མ་ཚོ་ཕར་ཚུར་འབྲེལ་བ་ཡོང་གི་རེད་བ་དེ་འདྲའི་གི་འབྲེལ་བའི་ཆ་ནས་ཨ་ནི་ཅིག་ཐེག་དམན་གི་ཁོ་རང་ཚོ་མ་ཅིག་དར་ཤག་མ་གཏོགས་གཙོ་བོ་རང་དེ་ཁོ་རང་ཚོ་ཐེག་ཆེན་རང་རེད་ཤག་ཐེག་ཆེན་གྱི་དེ་བརྗོད་ན་ད་ང་ཚོ་སྔགས་ཀྱི་བསྟན་པ་ཟེར་མཁན་དེ་ད་ང་ཚོ་བོད་ལ་ཞེ་པོ་དར་བ། ཝིཏ་ནམ་ལ་ད་སྔགས་ཀྱི་དེ་འདྲའི་གི་ལོ་རྒྱུས་དེ་རིགས་ངས་ཞེ་དྲག་ད་ལྟ་ཁོ་རང་ཚོ་ས་ནས་གོ་མ་སོང་སྤྱི་བཏང་གི་ཞེ་པོ་དར་ཡོད་པ་ད་ཐེག་ཆེན་གྱི་བསྟན་པ་རེད་ཤག། ལགས་སོ་ལགས་སོ།
དེ་རེད་ད་ལྟ་དེ་རིན་པོ་ཆེ་གི་ད་གསུང་ཆོས་རེད་གནང་ཡ་དེ་ཚོ་གཙོ་བོ་དེ་ག་རེ་རེད་ཁོ་རང་ཚོ་གི་ཚུར་ཞུས་པ་རེད་པས་དེ་དེ་ཅིག་གནང་རོགས་བྱེད་ཟེར་ཡ་གི་གཙོ་བོ་འདྲ་པོ་ཅིག་ག་རེ་ག་རེ་བྱུང་བ་ཡིན་ན།
གཙོ་བོ་འདྲ་པོ་དེ་ད་ངས་དུས་རྒྱུན་ནས་ད་རྒྱུན་རིང་པོ་ཉི་མ་ནས

ཆོས་ནང་ཆོས་རྗེས་འཇུག་པ་དང་ད་ལྟ་བི་ནམ་མི་གི་ནང་ཆོས་རྗེས་འཇུག་པ། ཁོ་རང་ཚོ་གི་དོ་སྣང་བྱེད་སྟངས་ཐོག་ལ་ཡང་ཅི་མ་འདྲ་བ་འདྲ་པོ་ཅིག་གྱིས་ཡོད་ན་དཔེར་ན། བོད་པ་ནང་ལ་ད་ཁོ་རང་ཚོ་གི་ཡང་ཅི། གསུང་ཆོས་དང་དེ་ཚོ་ལ་ཡང་ཅི་བཀའ་དབང་དང་དེ་འདྲིའི་གི་ཐོག་ལ་ཡང་ཅི་མང་ཆེ་བ་ཅིག་དོ་སྣང་བྱེད་གི་འདུག་ཟེར་ཡ་ཅི་ཡོད་རེད་དེ་ནང་བཞིན་ཅི་ཡང་བི་ནམ་མི་གི་ཅིག་རྗེས་འཇུག་པ་དེ་ཚོ་གི་དེ་འདྲི་འདྲ་པོ་ཅིག་གཟིགས་ཀྱི་ཡོད་ན།

ཉེ་ལམ་གཟའ་སྤེན་པའི་གུང་གསེང་སྐབས་ཤིག་དང་བསྟུན། ད་ལ་ཨ་རིའི་ཝེར་ཇི་ནི་ཡའི་མངའ་སྡེའི་ཝེ་ཏི་ནམ་མིའི་བཙུན་དགོན་ཞིག་ནང་ལ་སེ་ར་སྨད་ཡིན་པའི་གི་གནས་བརྟན་རིན་པོ་ཆེ་མཆོག་གིས་གསུང་ཆོས་བསྩལ་རྒྱུ་ཡོད་པ་ཐོས་འཕྲལ། ངའི་བུ་མོ་གཉིས་དང་ང་ཚོ་གསུམ་དེ་ལ་གསུང་ཆོས་ཞུ་བར་ཕྱིན་པ་ཡིན། བུ་མོ་གཉིས་ལ་དེ་ཡི་བག་ཆགས་ཡག་པོ་ཞིག་བྱུང་ཡོད་པའི་གི་ཚོར་བ་བྱུང། དེ་ནི་ངའི་བུ་མོ་ལོ་བཅུ་ཡིན་པ་ཞིག་དང་ལོ། བཅུ་གཉིས་ཡིན་པའི་གི་ཁོང་གཉིས་ཞི་ཞིང་དུལ་བ་དང་སྤྱོད་ལམ་སྔར་ལས་ལྷག་པ་ཡག་ཏུ་ཕྱིན་པའི་གི་ཚོར་སྣང་ཞེ་དྲག་རང་བཞིན་ཞིག་སྐྱེས་སོང། དེ་ཡང་ཕྲུ་གུ་ཚོ་ལ་དམིགས་ནས། གནས་བརྟན་རིན་པོ་ཆེ་མཆོག་གིས་བཀའ་སློབ་དང་དྲི་བ་དྲིས་ལན་ཞེ་དྲག་བྱུང་སོང་ལ་སྐབས་དེ་ལ་རིན་པོ་ཆེས། ཕྲུ་གུའི་སློབ་སྦྱོང་དེ་གལ་ཆེན་པོ་དང་ཡིན། ཁོང་ཁྲོ་འཇགས་ཐབས་དགོས་ཀྱི་ཡོད་པའི་གནད་འགག་སོགས་ཀྱི་སྐོར་ལ་ཡང་བཀའ་སློབ་དང་དྲི་བ་དྲིས་ལན་བྱུང་སོང།

ཨ་ནི་དེ་ཆེན་པོ་ཆེན་པོ་བྱེད་ན་ཨ་ནི་ལུང་པ་ཁོ་རང་ཚིག་འགྲོ་བ་ཡོང་གི་འདུག་ག་དེ་ནང་བཞིན་ང་རང་ཚོ་སེམས་སྡུག་ཅག་ཟེར་ནས་ཆུང་ཆུང་སྒང་ནས control ཨ་ནི་ཁོ་བཀག་མ་ཐུབ་ཡིན་ན་ཨ་ནི་ཁོང་ཁྲོ་ཚོ་བཀག་མ་ཐུབ་ན་ག་ལེར་ག་ལེར་ཁོས་བག་ཆགས་བཞག་རྗེས་ཉི་མ་གཅིག་ཕྱིན་སྡུག་རུ་ཕྱིན་ཉི་མ་གཉིས་ཕྱིན་སྡུག་རུ་ཕྱིན་ཨ་སྡུག་རུ་སྡུག་རུ་བག་ཆགས་བཞག་ནས་རྗེས་མ་བཀག་མ་ཐུབ་ཨ་ནི་གང་གས control བྱེད་མ་ཐུབ་ཅིག་ཆགས་ཀྱི་རེད་ད།
So now we are, now we are young. uh, like you are young, and then if you try to uh, stop on the negativities like anger, hatred, and others uh, negativity, so that easy because in the future you don't have that uh, uh you don't have uh, you don't have that uh, negativity. It's like when you have a small fire, if you don't destroy the fire, later on the fire will be big and then will destroy you know it everywhere. so that why for now we need to uh, control our anger our negativity so in the future we avoid to have the bad habit because if we get anger grow up all the time and then this become a bad habit and later on we cannot control anymore

ཝེ་ན་མི་གྱི་མི་མང་ཚོ་ནང་པའི་རྗེས་འཇུག་པ་ཡིན་པ་དང་ནང་ཆོས་ལ་ཧ་ཅང་གི་དད་པ་ཡོད་མཁན་ཞིག་རེད་འདུག་བོད་པའི་དགེ་བཤེས་དང་རིན་པོ་ཆེ་སོགས་ས་གནས་འདི་ལ་ཕེབས་པའི་སྐབས་སུ་ཝེ་ན་མི་གྱི་དད་ལྡན་པ་ཚོས་སྣེ་ལེན་དང་གསུང་ཆོས་ཞུ་བར་བཅར་མཁན་ཧ་ཅང་མང་པོ་རེད་འདུག་རིན་པོ་ཆེ་མཆོག་གིས་དབྱིན་སྐད་དང་ཝེ་ན་མི་ཡིག་གི་ཐོག་ལ་གསུང་ཆོས་དེ

གལ་ཆེན་པོ་འདྲ་བོ་ཅིག་ག་འདྲི་བརྩི་གི་ཡོད་རེད་ཁོ་རང་ཚོ་གི་སྤྱི་བཏང་བིད་ནམ་མི་གི་ནང་ཆོས་ཐོག་ལ་ཡོད་ར་བ་ད་མི་མི་སྐྱ་ཡིན་ནའི་རེད་ག་འདྲི་ཡིན་ན་བྱས་ཁོ་རང་ཚོ་གི་ནང་ཆོས་སློབ་གཉེར་བྱེད་སྟངས་གི་ཐོག་ལ་ཁོ་རང་ཚོ་གི་ཅིག་སེམས་པ་ནང་ལོག་ལྟ་བ་འདྲ་བོ་ཅིག་གཙོ་བོ་ག་རེ་འདྲ་བོ་ཅིག་ཁེལ་གི་ཡོད་རེད། དེ་བིད་ནམ་མི་དེ་དད་པ་ཤུགས་ཆེན་པོ་ཡོད་རེད་ཤུགས་ཆེན་པོ་རེད་ཡིན་ན་ཡང་སྟངས་འདྲ

དངོས་གནས་དྲང་གནས་དེ་རྫུན་མ་བཟོ་གི་ཡོད་རེད་དེ་ཚོར་ང་ཚོ་ད་ཕན་ཐོགས་ག་ལས་ཁག་པོ་རེད་མིན་པ་ཡིན་ན་ཡང་ཁ་ཤས་མི་བླ་མ་དཀོན་མཆོག་སེམས་པ་བཟང་པོ་དེ་འདྲ་ཡོད་རེད་ཁོ་རང་ཚོ་དེ་ཚོར་ང་ཚོ་འགྲེལ་བཤད་བྱས་འོ་ད་དེ་ཚོ་གནང་ཐུབ་པ་ཡིན་ན་ཞེ་དྲག་ཡག་པོ་འདུག་ཨ་ནི་ཉི་མ་ཁ་ཤས་རྗེས་ལ་ང་རང་ཡང་འདི་ལྟར་འགྲེལ་བཤད་བྱིན་ཡག་པོ་བྱུང་དེ་འདྲའི་ཐད་སེམས་དེ་མར་ལྷིང་འཇགས་ཉེ་རུ་ཆགས་སོང་དེ་ཚོ་དེ་མ་གཏོགས་གཞན་གཅིག་སེམས་སང་ངེ་སིང་ངེ་འདྲ་པོ་ཆགས་དེ་ཉེ་རུ་བྱས་འོ་དེ་འདྲས་བྱུང་སོང།

ཚོར་བ་འདྲ་བོ་ཞིག་ཡོང་གི་ཡོད་མ་རེད། འདི་འདྲིའི་གི་སྤུ་གུ་དེ་བསོད་ནམས་ཆེ་བ་བསམ་ས་གི་འདི་འདྲིའི་དགོངས་ཀྱི་ཡོད་རེད་བ་ལགས། ལགས་རེད། ད་ནུབ་ཕྱོགས་ཚོ་གི་ལྟ་ཡོད་འདི་ཡང་འདི་རིག་གཞུང་གི་ཐོག་ནས་ཁྱད་པར་ཅིག་བྱེད་བྱས་ནས་ཡང་ཁོ་རང་ཚོ་གི་འདི་ལ་ལྟས་ས་ཅིག་ལྟ་སྟངས་མ་འདྲ་བ་འདྲ་བོ་ཞིག་ཡོང་བསྡད་གི་འདུག་བ། ལགས་འོང། ད་འདི་གི་ཡང་ཅིག་བོད་པ་གི་དགེ་འདུན་པ་རེད་ཨ་ནི་དགེ་བཤེས་རེད་དེ་ཚོ་ཚང་མ་ནུབ་ཕྱོགས་ལ་ཕེབས་ཡོང་དུས་ནུབ་ཕྱོགས་གི་རིག་གཞུང་འདི་ལ་ག་རེ་ག་རེ་འགྲོ་གི་ཡོད་མེད་ག་རེ་ག་རེ་འགྲོ་གི་མེད།

ཨ་ནི་མི་མང་ལ་ཕར་དེ་དེང་བ་ཅིག་ཆུ་ཤུ་ཞེ་ནེའི་རེད་དུ་ཚོ་ཚང་མ་གིས་ཕྱོགས་ཡོངས་ཀྱི་གདོང་གཅིག་རྒྱབ་པ་ན་ག་འདྲ་བོ་ཅིག་བྱུང་སོང་ད་ནི། ལགས་འོང་ད་ཞེ་དྲག་ཡག་པོ་བྱུང་སོང་ང་རང་ཚོ་ཨ་ནི་ཁོ་རང་ཚོ་ལ་ཡང་ནང་པའི་ནང་ཆོས་ངོ་སྤྲོད་བྱེད་ཡག་རེད་ཨ་ནི་དྲི་བ་དྲིས་ལན་རེད་གཅིག་གི་གཅིག་གི་ད་ཆོས་ཀྱི་ཐོག་ནས་དྲི་བ་དྲིས་ལན་བྱེད་ཡག་དང་དེ་འདྲ་བྱེད་ནས་ཕན་ཐོགས་རྒྱ་ཆེན་པོ་ཡག་པོ་བྱུང་སོང་ཨ་ནི་ཁོ་རང་ཚོ་གིས་ཞལ་འདེབས་དྲ་ལི་དྲུ་ལུ་ཕུལ་བ་དེ་ཚོ་ཡང་ང་ཚོ་ཡག་དེ་བྱེད་བྱེད་ཕ་མཐའ་གཅིག་གང་ཕན་ཐོགས་གང་སུ་རེད།